ཆུ་སྐྱོར་བ་དེ་ཡི་འབྲས་བུ་ཡོངས་སུ་འོ་བསྟན་པའི་ཆེད་དུ་ཡིན་པའི་ཕྱིར། བུམ་གསལ་རྣམས་ལ་སྤྱི་སྒྲ་འཇུག་པའི་འོ་རྒྱུ་མཚན་ཡོད་དེ། བུམ་གསལ་རྣམས་ལ་སྤྱི་སྒྲ་ག་རེ་ཟེར་ན་བུམ་པ་ཞེས་པའི་སྒྲ་གཅིག་ཡང་འཇུག་གི་རེད་བུམ་པ་མ་ཡིན་པ་ལ་ཞེས་པའི་སྒྲ་ཡང་འཇུག་གི་རེད། མི་རྟག་པ་ཞེས་པའི་སྒྲ་ཡང་འཇུག་གི་རེད་པའང་འོ་འཇུག་གི་རྒྱུ་མཚན་ཡོད་དེ། ཆུ་སྐྱོར་བ་དེ་ཡི་འབྲས་བུ་མེད་པ་ཅན་ལས་བཟློག་པ་བྱས་ནི་འོ་དེ་རེད། ཆུ་སྐྱོར་བ་དེ་ཡི་འབྲས་བུ་མེད་པ་ཅན་ལས་བཟློག་པར། མེད་པ་ཅན་ལས་ལྡོག་པ་ཀུན་ས་བུམ་པ་མ་ཡིན་པ་ལས་ལོག་པའི་ཁྱད་པར་དང། ཆུ་སྐྱོར་བ་དེ་ཆུ་སྐྱོར་བ་དེའི་འབྲས་བུ་མེད་པ་ཅན་ཁོ་སུ་རེད་ཟེར་ན་བུམ་མིན་དེ་ཚོ་ཆགས་འགྲོ་བ་རེད་བ་བུམ་མིན་གང་ཡིན་པ་དེ་ཆུ་སྐྱོར་བའི་འབྲས་བུ། འོ། མེད་པ་ཅན་ཁོ་རེད་དེ་ཡང་རོ་མེད་པ་ཅན་ཁོ་རེད་ཁོ་ལས་ལྡོག་པ་ཀུན་བུམ་པ་མིན་པ་ལས་སུ་ལྡོག་པ་དང་ལས་དེ་བུམ་པ་མ་ཡིན་པ་ལས་ལོག་པའི་ཁྱད་པར་དེ་ལས་ཆུ་ས་རང་རྒྱུ་ལས་སྐྱེས་པ་ཅན་ཡིན་པའི་ཕྱིར་རོ། འོ་དེ་ཕྱིར། དེ་ལྟར་འདི་ལ་བརྡ་སྦྱར་བ་དེ་ལ་བུམ་གསལ་རྒན་པོ་རྣམས་ཀྱིས་བུམ་པ་ལ་བརྡ་སྦྱར་བ་དེ་ལ་ག་རེ་ཟེར་ན་ཆུ་སྐྱོར་གྱི་དོན་འདི་ཤེས་པའི་ཕྱིར་དུ་བརྡ་སྦྱར་བ་རེད་ཅེས་བུམ་གསལ་རྣམས་ལ་སྤྱི་སྒྲ་སྦྱོར་བ་ལ་ནི་རྒྱུ་མཚན་ག་རེ་ཡོད་རེད་ཟེར་ན་ཆུ་སྐྱོར་བ་དེ་ཡི་འབྲས་བུ་ཅན་མིན་པ་ལས་བཟློག་པའི་རང་རྒྱུ་ལས་སྐྱེས་པ་ཡིན་པའི་ཕྱིར་བུམ་པ་མ་ཡིན་པ་ལས་བཟློག་པའི་རང་རྒྱུ་ལས་སྐྱེས་པ་ཅན་ཡིན་པའི་ཕྱིར་བུམ་པ་མ་ཡིན་པ་ལས་བཟློག་པའི་རང་རྒྱུ་ལས་སྐྱེས་པ་ཡིན་ན་ད་ག་རེ་ཆགས་འགྲོ་རེད་ཟེར་ན་བུམ་པ་ཆགས་འགྲོ་རེད་བུམ་པ་ཆགས་པ་ཡིན་ཚེ་ཆུ་སྐྱོར་གྱི་འབྲས་བུ་བྱེད་ཐུབ་མཁན་འོ་ཆགས་འགྲོ་བ་རེད་འོ་དེ་རེད་འོ་དེ་ཅེས། གཞན་སེལ་མེད་ན་སྤྱི་ནི། སྤྱི་གཞན་ནམ་ཡང་མེད་པས། གསལ་བ་སོ་སོ་ལ་བརྡ་འཇོག་དགོས་པར་འགྱུར་ལ། དེ་ལྟ་ན་མི་རིགས་ཏེ་ད་དེ་རང་ལུགས་སྐད་ཆ་འདིར་གསལ་བ་མཐའ་ཡས་པའི་ཕྱིར་ཟེར་བའི་སྐད་ཆ་ཁོ་རང་རེད། འོ་དེ་གཞན་སེམས་མེད་ན། སྤྱི་དོན་གཞན་ནི་ཡོད་མ་རེད། དེ་ནི། གསལ་བ་སོ་སོ་ལ་བརྡ་འཇོག་དགོས་དུས་སར་གསལ་བ་རེ་རེ་རེ་ལ་འཇོག་དེ་ལྟ་ན་མི་རིགས་ཏེ། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པར་དངོས་པོ་ལ་བརྡ་སྦྱར་བར་རུང་བ་མ་ཡིན་པར་ཐལ་དངོས་པོ་ཀུན་རང་རང་གི་ངོ་བོ་ལ། གཞན་དང་མ་འདྲེས་པར་གནས་པའི་ཕྱིར་རོ། ཅེས་ཁྱབ་སྟེ། དེ་རེད་བ། གཞན་སེལ་ལ་བརྡ་རང་ལུགས་ལ་གཞན་སེལ་ལ་བརྡ་སྦྱར་ཡོང་དུས་ཙ་བུམ་པ་ལྟ་བུའི་སྟེང་དུ་བྱས་སོང་ན་བུམ་པ་མ་ཡིན་པ་ལས་ལོག་པ་ཁོ་ལ། བརྡ་ག་རེ་འགོག། བརྡ་སྦྱར་ཡུལ་གཞི་དེ་ལ་གསེར་གྱི་ལྟོ་ལྡིར་ཞེས་དོན་བྱེད་ནུས་པ་དེ་བཞག་དེ་ལ། འོ། བུམ་པའི་བརྡ་སྦྱར་ཡོང་དུས་ཙ། བརྡ་ཡི་ཡུལ་དུ་བུམ་པ་མ་ཡིན་པ་ལས་ལོག་པ་ཁོ་སླེབ་དེའི་ཆོས་དེ་ལ་ལྟོ་ལྡིར་ཞེས་དོན་བྱེད་ནུས་པ་ཁོ་འགྲོ་དགོས་པ་རེད། བྱས་ཙང་གཞན་སེལ་བརྡ་ཡི་ཡུལ་དུ་འགྲོ་དགོས་པ་རེད། གཞན་སེལ་བརྡ་ཡུལ་དུ་མ་ཕྱིན་ན་ནི་སྤྱི་དོན་བརྡ་སྦྱར་སའི་ཡུལ་སྤྱི་དོན་གཞན་ཁོ་ནི་ཡོད་པ་མ་རེད་གསལ་བ་སོ་སོ་ལ་ནི་གསལ་བ་མཐའ་ཡས་པ་ཡིན་ཙང་བརྡ་འཇོག་ཐུབ་དགོས་པ་མ་རེད་མི་ཐུབ་པ་ཡིན་ཙང་ནི་བརྡ་སྦྱར་ས་བརྡ་སྦྱར་མི་ཐུབ་པ་ཆགས་འགྲོ་གི་འདུག་ཟེར་རོ། ད་དེ་ལྟར་མི་རིགས་ཏེ་དེ་མ་ཡིན་པ་རྣམ་པར་བཅད་པ་ལ་མི་ལྟོས་པར་ཟེར་ད་ག་རེ་བྱས་སོང་ན། འོ་གཞན་སེལ་ལ་བརྡ་མ་སྦྱར་ན་ད་དེ་མ་ཡིན་རྣམ་པར་བཅད་པ་ལ་མ་ལྟོས་པར་བརྡ་སྦྱར་བ་རུ་འགྲོ་བ་ཡིན་པའི་ཕྱིར། གཞན་སེལ་ལ་བརྡ་མ་སྦྱར་རང་ལུགས་ག་ཟེར་ན། དེ་མ་ཡིན། བུམ་པ་ལྟ་བུ་ལ་བྱས་ན་བུམ་པ་མ་ཡིན་པ་ལས་ལོག་པ་ཁོ་ལ་བརྡ་སྦྱར་ཡོང་དུས་སང་བརྡ་ཡུལ་དུ་དེ་སླེབས་པ་ཡིན་ཙང་གཞན་སེལ་བརྡ་ཡུལ་དུ་འགྲོ་དགོས་རེད། དེ་མ་ཡིན། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་ད་དངོས་པོ་ལ་བརྡ་འཇུག་རུང་བ་ད་ཁ་རུ་གསལ་བ་རྐྱང་པ་ལ་བརྡ་སྦྱར་སོང་ན་ད་དེ་ཆགས་འགྲོ་བ་རེད་པ་འོ། དངོས་པོ་ལ་བརྡ་འཇུག་རུང་བ་མ་ཡིན་པར་ཐལ་དངོས་པོ་ཀུན་རང་རང་གི་ངོ་བོ་ལ། གཞན་དང་མ་འདྲེས་པར་གནས་ཡོད་པའི་ཕྱིར་ད་ཡིན་ཚུལ་ལྟ་སྟེ་མཐའ་ཡས་པའི་ཕྱིར་ཟེར་གྱི་བག་ཡིན་པར་བདག་རང་རང་ངོ་བོ་ལ་གནས་པའི་ཕྱིར་ཟེར་ཏེ་རང་རང་ག་རུ་སོང་དངོས་པོ་ཀུན་ག་རེ་ལ་གནས་བཞག་ཟེར་ན། བརྡ་འཇུག་རུང་བ་མ་ཡིན་པར་ཐལ་དངོས་པོ་ཀུན་རང་རང་གི་ངོ་བོ་ལ་ནི་གཞན་དང་མ་འདྲེས་པར་གནས་ཡོད་པའི་ཕྱིར་ཟེར་ན་སོ་སོ་སོ་སོ་ལ་གནས་ཡོད་པའི་ཕྱིར་དེ་ཙང་གསལ་བ་མཐའ་ཡས་པའི་ཕྱིར་ཟེར་ཡ་རེད་གསལ་བ་མཐའ་ཡས་པ་ཡིན་ཙང་བདག་ཅག་རང་ལུགས་ལ་གསལ་བ་མཐའ་ཡས་ཀྱང་བརྡ་སྦྱར་བ་གཞི་གཅིག་གི་སྟེང་དུ་བརྡ་སྦྱར་བ་ལ་བརྟེན་ནས་གཞན་ཐམས་ཅད་གོ་ཐུབ་པ་ག་རེ་རེད་ཟེར་ན། འོ། གཞན་སེལ་བརྡ་ཡུལ་དུ་སླེབས་པ་ཡིན་ཙང་དེ་གོ་ཐུབ་ཀྱི་རེད་ཟེར་ཡ་རེད། ད་སྤྱི་དོན་གཞན་ཡང་མེད་གཞན་སེལ་བརྡ་ཡུལ་དུ་མ་སླེབས་ན་དེ་ནི་གསལ་བ་རེ་རེ་ལ་བརྡ་སྦྱར་བ་གསལ་བ་རེ་རེ་ལ་སྦྱར་ན་གསལ་བ་དེ་ནི་རང་རང་མ་ཡིན་པའི་ཁོ་ཆོས་ཀུན་ལས་ལྡོག་པའི་ངོར་གནས་གནས་པ་ཡིན་ཙང་ཐ་དད་པ་འདོད་རྦད་དེ་ཐ་དད་པ་མང་པོ་ཞེ་པོ་ཅིག་ཡོད་དེའི་རྒྱུ་མཚན་གྱིས་བརྡ་སྦྱོར་དུ་མ་ཁྱབ་སྟེ། དེ་མིན་རྣམ་པར་བཅད་པ་ལ་མི་ལྟོས་ན་གསལ་བ་མཐའ་ཡས་པས་དེ་སླེབས་སོང་སྟེ་གསལ་བ་མཐའ་ཡས་པ་ཐ་དད་པ་དང་མིག་ཤེས་ལ་བསྟན་པ་ཤིན་ཏུ་དཔེ་མི་སྲིད་དཀའ་ལས་ཁག་པོ་ཡིན་པའི་ཕྱིར། རེད་པ། འོ། བསྟན་དཀའ་བའི་ཕྱིར་དང། དེ་མ་ཡིན་པ། དེ་མ་ཡིན་མ་བཅད་ན། འོ། གཞན་དང་མ་འདྲེས་པར་བསྟན་མི་ནུས་པའི་ཕྱིར་རོ། འོ་དེ་རེད་པ། ད། དེ་མ་ཡིན་རྣམ་པར་མ་བཅད་ན། དཔེར་ན། བུམ་པ་ལྟ་བུ་དེ་ཉིད་ཀ་བ་དང། ཤིང་ལ་སོགས་པ་དེ་དག་དང་མ་འདྲེས་པ་ཡིན་པ་ཁོ་བསྟན་ཐུབ་པ་དེ་ག་རེ་བྱེད་ཟེར་ན། ཀ་བ་མ་ཡིན་པ་ཁོ་ལས་ལོག་པ་ཁོ། མ་རེད་བུམ་པ་ཟེར་ན་འགྲིག་གི། བུམ་པ་མ་ཡིན་པ་ལས་ལོག་པ་དེ། འོ་གཞན་སེལ་གྱི་བུམ་བརྡ་སྦྱར་ཡུལ་གཞན་སེལ་དེ་ག་རེ་ཟེར་དགོས་རེད། བརྡ་ཡི་ཡུལ་དུ་སླེབས་པ་ཡིན་ཙང་ཨ་ནི།

གོ་མི་ཐུབ་པའི་སྐྱོན་གཉིས་ཡོང་གི་ཡོད་རེད་བ་གང་ཡིན་པ་དེ་ག་རེ་མ་བྱས་ན་དེ་མ་ཡིན་རྣམ་པར་མ་བཅད་ན་གང། ཐ་སྙད་ཀྱི་དུས་སུ་གོ་དགོས་ཡ་དེ་འོ་ཡ་གི་བརྡ་སྦྱར་ས་ཁ་སང་བརྡ་སྦྱར་བའི་རྒྱུ་མཚན་ཚང་མཁན་གང་ཡིན་པ་དེ་འོ་བུམ་པ་ཡིན་པ་གོ་དགོས་པ་རེད། དེ་ལས་གཞན་པ་དེ་བུམ་པ་མ་ཡིན་པ་དེ་ཕར་བཀག་དགོས་པ་བུམ་པ་ཡིན་པ་དེ་ཕར་བཀག་དགོས་པ་རེད། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་མ་ཡིན་པ་དེ་ཚོ་ཡང་རེད་སྙམ་པའི་དོགས་པ་སྐྱེས་པ་གཅིག་ད་གང་ཡིན་པ་ཁོ་ཡིན་པ་ཁོ་ཧ་མ་གོ་བའི་སྐྱོན་ཡོང་བ་རེད་ཟེར་སྐྱོན་གཉིས་ཡོང་གི་རེད་ཅེས་དེ། ཨོ། ཐ་སྙད་ཀྱི་ཚེ་དོན་གོ་བའི་འབྲས་བུ་མེད་པའི་ཕྱིར་རོ་ཟེར་སོང། ག་རེ་མ་བྱས་ན། གཞན་སེལ་བརྡ་ཡུལ་དུ་མ་སླེབས་ན། རེད་བ། ཨ་ནི། གསལ་བ་རེ་རེའི་སྒང་དུ་བརྡ་རེ་རེ་སྦྱར་དགོས་ཅིག་དེའི་རྒྱུ་མཚན་གྱིས་བསྟན་དཀའ་བ་གཅིག། ཨོ། ཁོ་དེ་མ་ཡིན་རྣམ་པར་མ་བཅད་ན་གཞན་དང་མ་འདྲེས་པ་དེ་བསྟན་དཀའ་བ་གང་ཞིག་ལ་ཁོ་རའི་གནས་ཚུལ་གྱི་གཞན་དང་མ་འདྲེས་པ་ཡིན་པ་དེ་བསྟན་ཡ་རེད་བ། བརྡ་སྦྱར་བའི་དགོས་པ་དེ་རྟོགས་པའི་ཕྱིར་དུ་དགོས་བ་ཨ་ཡིན། རྟོགས་པ་ལ་རང་གི་གཞན་དོན་ཁོ་གཞན་དང་མ་འདྲེས་པ་ཡིན་པ་དེ་རྟོགས་དགོས་བ་རེད་མ་རེད། གཞན་དང་མ་འདྲེས་པའི་བུམ་པ་ལྟ་བུ་གཞན་དང་མ་འདྲེས་པའི་རྟོགས་ཚུལ་དེ